མིང་ལ་སོགས་པ་དེ་དག་ཀྱང། འདོད་པའི་ཁམས་དང་གཟུགས་ཀྱི་ཁམས་སུ་གཏོགས་ཀྱི་གཟུགས་མེད་པ་ནི་མ་ཡིན་ཏེ་དེ་དག་ནི་སྒྲ་རང་གི་མཚན་ཉིད་འཛིན་པའི་ཤེས་པས་རྗེས་སུ་སྒྲུབ་པའི་རྣམ་རྟོག་ལ་སྣང་བ་ཡིན། ཡིན་ནའང། གཟུགས་མེད་ན་སྒྲ་དང་སྣང་བའི་རྣམ་ཤེས་མེད་པའི་ཕྱིར་དང། མིང་ལ་སོགས་པ་ནི་དོན་རྗོད་བྱེད་ཡིན་ལ་གཟུགས་མེད་ན་ནི་གང་ཟག་ཕན་ཚུན་ཡུལ་མ་ཡིན་པས་རྗོད་བྱེད་མེད་པའི་ཡང་ཕྱིར་རོ། བ་ད་དེ་རེད། ད་དེ་ལ་འདོད་དང་གཟུགས་གཏོགས་ཟེར་ཡང་རྩ་བ་བྱས་ན་དེ་ཡོང་གི་འདུག་ད་མིང་ལ་སོགས་པ་དེ་དག་ཟེར་བས་ད་མིང་དང་ཚིག་དང། ནི་མཁར་བཟའ། ཡི་གེ་ཟེར་ཡ། བ་ད་ད་དེ་ལ་ཁ་རྩང་གོང་དེ་མིང་གི་ཚོགས་ཚིག་གི་ཚོགས་ཨ་ནི་ག་རེ་ཟ་ཡི་གེ་གི་ཚོགས་ཟེར་ནས་ཡང་ཚོགས་ཟེར་ནས་བཞག་དགོས་གཅིག་ཡོང་གི་རེད་ཡང་དེ་གཉིས་ལ་ཁ་ཤས་ཁྱད་པར་ཞིག་རེད་མིང་དང་མིང་གི་ཚོགས་ཟེར་ནས་ད་མིང་དེ་བཟོས་རེད་མིང་གི་ཚོགས་དེ་དེ་མོ་དེ་བཤད་རེད་ཟེར་ནས་ཨོ་དེ་འདྲའི་དབྱེ་བ་ཤེས་ངེས་ཡས་རེད་དེ་ད་བྱེ་སྨྲའི་ལུགས་ལ་བྱས་ན་མིང་དང་མིང་གི་ཚོགས་ཟེར་ན་ཕལ་ཆེར་གཅིག་པ་འདྲ་བ་ན་བྱེད་རིན།

ཨོ་ད་དེ་དྲི་བ་བྱེད་ད་ག་རེ་ཟ་སྐལ་མཉམ་རྣམ་པར་སྨིན་པའང་ཡིན་ཁམས་གསུམ་པ་སྟེ་ཟེར་ཨོ་ད་དེ་རེད་ཁམས་གསུམ་པ་དེ་ད་ཐེ་ཁོ་སོ་དེ་བྱེད་ད་ཐེ་ཁོ་དེ་ལ་ཐོབ་པ་ནི་ཨ་ནི་རྒྱུ་མཐུན་དང་རྣམ་སྨིན་ལས་བྱུང་བ་ཨ་ནི་རྣམ་པ་གཉིས་ཡིན་ལ་ཟེར་ར་རེད་བྱེད་ད་ཐོབ་པ་དེ་རང་གི་སྐལ་མཉམ་གྱི་རྒྱུ་ལས་བྱུང་བ་དང་རང་གི་དགེ་མི་དགེ་ལས་བྱུང་བའི་ག་དེ་ནི་རྣམ་པ་འོ་དེ་གཉིས་ཀ་གཉིས་ཡིན་རྣམ་པར་སྨིན་པ་གཉིས་ཀ་ཡིན་ལ་གཉིས་ཡིན་ལ།

སྐད་ཆ་ལས་ཡོང་དོ། ཁ་རྩང་ང་ཚོ་འཕགས་པའི་ལམ་མ་ཐོབ་པ་དེ་སོ་སོ་སྐྱེ་བོ་ཡིན་ཟེར་ལ་ནི། དེ་ཚ་མ་ཐོབ་པ་དེ་ད་རུང་སོ་སོ་སྐྱེ་བོ་ཡིན་ཟེར་ལ་ན་སོ་སོ་སྐྱེ་བོ་དེ་སྡུག་བདེན་ཡིན་དང་མ་ཡིན། རེད་བ། སྡུག་བདེན་ཡིན་ན་རང་རྒྱུ་ལས་ཉོན་མོངས་ཀྱིས་བྱུང་དགོས་དང་མི་དགོས། དེ་ཚ་རང་གི་རྒྱུ་སྐྱེ་བའི་དེ་ནི་ག་རེ་ཟེར་བས་ད་ཕལ་ཆེར་དགེ་མི་དགེ་ལས་ཀྱི་དབང་གིས་འཕངས་པ་ཞིག་རེད་དང་མ་རེད་ཟེར་ཡ་ཞིག།

ཕྱིས་ཀྱི་ཆེ་བ་ཤེས་པའི་སྒོ་ནས་ནི་དེ་ལྟ་བ་ཟེར་ཡང་དོན་འོ་ད་དེ་འགྲོ་ས་རེད་ད། ང་ཚོ་དེ་ཡི་ས་བཅད་གཉིས་པ་ཞར་ལ་རྒྱུ་རྐྱེན་འབྲས་བུ་དང་བཅས་པ་བཤད་པ་ཟེར་དེ་རེད་ད། ཞར་ལ་རྒྱུ་རྐྱེན་འབྲས་བུ་དང་བཅས་པ་བཤད་པ་དེ་ལ་ནི་རྒྱུ་དང་འབྲས་བུ་དང་རྐྱེན་ཟེར་ནས་དབྱེ་བ་གསུམ་བྱེད་ཀྱི་འདུག་དེ་དེ་གསུམ་བྱས་པའི་ནང་ལས་ད་དང་པོ་དེ་ལ་རེད་དང་པོ་དེ་ལ་གསུམ་ལས་ཟེར་ལབ་པ་རེད། རེད་བ། ད་དང་པོ་གསུམ་ཟེར་རེད་ལ་དང་པོ་གསུམ་དེ་ག་རེ་བྱུང་བ་རེད།

ལམ་གྱི་ཡན་ལག་གསུམ་པོ་འདི་དག་ནི་ཡང་དག་པའི་ལྟ་བའི་རྗེས་སུ་འགྲོ་བ་ཡིན་ཏེ་ལྷན་ཅིག་སྐྱེས་པའི་ཚོར་བ་དང་འདུ་ཤེས་དང་སེམས་པའོ་ཟེར་བྱས་ཙང་ཚོར་བ་དང་འདུ་ཤེས་ནི་སེམས་པ་དེ་དག་དང་ལྷན་ཅིག་ཏུ་སྐྱེས་པའི་རྒྱུ་ཟེར་ལགས་ཏེ་དེ་གིས་ལྷན་ཅིག་འབྱུང་རྒྱུ་བསྟན་པ་རེད་ཟེར་ལགས། ཞེས་གསུངས་པ་ནི་ལྷན་ཅིག་འབྱུང་རྒྱུ་བསྟན་པའི་མདོའོ། སྐྱེས་བུ་གང་ཟག་འདི་ནི་དགེ་བའི་ཆོས་དང་ལྡན་ལ། མི་དགེ་བའི་ཆོས་དང

ད་ང་ཚོ་དེ་ནོར་གྱི་བཟོ་ན་ཞལ་གྱི་ནི་ལྡན་འདུག་ཞལ་གྱི་ནི་མེད་ཟེར་གཉིས་བཤད་གི་ཡོད་པ། དེ་ཚེ་གཉིས་ལས་དང་པོ་ནི་ཟེར་ད་ཞལ་གྱི་ནི་བཅད་དེ། སྙིང་ག་ལ་སོགས་པ་ལ་ས་བོན་ལ་སོགས་པ་ལྟ་བུ་ཞལ་གྱི་མཚན་ཉིད་པ་ཡིན་ནོ་ཟེར་བ་དེ་ལྟར་འབྲས་བུ་སྙིང་ག་ལ་སོགས་པ་ཤེས་པའི་རྗེས་ས་བོན་ལྟ་བུ་དེ། ཞལ་གྱི་བུ་ག་ནི་བཅད།